དགེ་བཤེས་རབ་བརྟན་ཞུ་ཡ་དེ། སེ་ར་བྱེས་ཀྱི་ད་མཁས་པ་ཆེན་པོ་ཞིག་རེད་བ་ལ། འོ་ཁོང་དང་ལྷན་རྒྱས་ཡོད་ས་རེད་ད། ཞབས་ཕྱི་བྱས། སང་ད་ག་ཕེབས་པ་ཡིན་ན་གངས་ཅན་པི་ཡ་དགའ་ལྡན་དབང་བསྐུར་རི་ལ་ཕེབས་པ་ཡིན། ཨ་ད་ཕེབས་པའི་ཁ་ཐུག་ལ་དེ་ནས་མར་གཟིགས་པའི་སྒང་ལ། ཨ་ནི་བྱེ་རི་ཟེར་ཡ་དེ་དང་ཨ་ནི་ལྷའི་བུ་ཟེར་ལུང་པ་དེ་མཐོང་གི་ཡོད་ས་རེད་བ་དབང་བསྐུར་རི་ནས་མར། ཨ་ནི་འདིའི་ལོ་རྒྱུས་དེ། དགེ་བཤེས་རབ་བརྟན་གྱིས་ལོ་རྒྱུས་དེ་ཞུས་ནས་གླིང་རིན་པོ་ཆེ་ལ། ཨ་ནི་དེ་སྔ་མ་སྲེ་མོང་གཅིག་དང་དེ་ནས། བྱ་དེ་གོང་མོ་འདུག་ཟེར་བྱས་ནས་བྱ་གོང་མོ་བྱས་ནས་དེ་སྲེ་མོང་གཅིག་གིས་འཇུས། ཨ་ནི་སྲེ་འདིའི་ལོ་རྒྱུས་དེ་ཡིན་པ་འདྲ་འདུག་ཨ་ནི་སྲེ་མོང་དེ། བི་གས་བྱ་གོང་མོ་འཇུས་ནས་བྱས་བྱ་གོང་མོ་འཕུར་ནས་ཨ་ནི་བི་གས་བྱེ་རི་གི་ཐང་བི་གས་ཟགས་སོང་བ་རེད། ལམ་ཁ་ནས་ཤི་ད་ཁོ་རང་མ་ཤི་ནས་བྱ་གོང་མོ་དེ་ཤུགས་ཆུང་རུ་ཆུང་རུ་ཆུང་རུ་བྱས་མར་ཕྱིན་ནས་བྱེ་རི་ཐང་ལ་ཟགས་པ་རེད། ཨ་ནི་སྲེ་མོང་གིས་ལན་བསྐུར་བ་རེད་ཁོ་རང་ལུང་པ་ཕ་ཡུལ་ལ་ཕར་ལན་བསྐུར་ནས་ག་རེ་བྱས་རེད་ཟེར་ན་ལུང་པ་དེ་ནི་གཡུ་ཡི་གཞོང་པ་འདྲ་བ་དེ་ནི་བཞག་ཤག་ཕར་ལན་བསྐུར་རེད་ཟེར་སྲེ་མོང་གིས་གཡུ་ཡི་གཞོང་པ་རྩྭ་དང་ཆུ་ཆུ་དང་ཤིང་སྡོང་ཡོད་ས་ཅིག་ཡོད་རོགས་ལ་སྲེ་མོང་བསྡད་ས་བྱས་ཙང་ངའི་ལུང་པ་གཡུ་ཡི་གཞོང་པ་འདྲ་བ་དེ་བཞག་ཤགས། དེ་ནས་གོང་མོ་འབྲི་སྐམ་འདྲ་བ་ཞིག་བསད་བཞག་དེ་བསད་ཐུབ་སོང། ཨ་ནི་བྱེ་རི་བྱེ་རི་བྱེ་མའི་ཐང་ལ་སླེབས་བཞག་བྱེ་རི་བྱེ་རི་ཟེར་ཡག་གི་བྱེ་མ་ཐང་བ་དེ་ལ་སླེབས་བཞག་དེ་ཕར་ལན་བསྐུར་བ་རེད་ཟེར་ཞུས་པ་ཡིན་པ་འདྲ། ཨ་ནི་གླིང་རིན་པོ་ཆེ་ལན་སུ་ལ་བསྐུར་བ་རེད་ཟེར།

རོ། མ་རེད་ཐག་རིང་དུ་འགྲོ་ལོང་མེད་པར། ད་ནི་བརྡ་རྙིང་གི་བཟོ་འདྲ་ཅིག་ཡིན་པ་འདྲ། ད་གང་ཅིའི་ཐག་ཡིན་ཐག་རིང་དུ་འགྲོ་ལོང་མེད་པར། ཐེམ་རྩ་འདི་ནས་གད་གཡང་ལ་ལྷུང་ན། ཡང་ན་ཐག་རིང་དུ་འགྲོ་ལོང་མེད་པ་ད་འགྲོ་ལོང་ཡིན་ན། འདི་ནི། རེད་རེད་བ་ད་ཐག་རིང་གི་གཡང་ཀ་ཡོད་ན་ཡོད་མེད་ན་མེད། སོ་སོའི་ཐེམ་རྩ་དེ་གཡང་ཡོད་ན་དེ་གཟབ་གཟབ་མ་བྱས་ན། ཐེམ་རྩ་དེ་ནས་རང་ཟག་འགྲོ་གི་རེད་བ་ད་འོ་དེ་རེད།

ཡ་གི་གཏམ་དེ་རྩད་གཅོད་ཅིང་ཐེམ་རྩའི་གད་གཡང་ལྟ་བུ་ཟེར། ཤི་མ་ཐག་ངན་སོང་དུ་འགྲོ་མི་འགྲོའི་རྟོག་དཔྱོད་མི་བྱེད་པར་འདུག་སྟེ། འོ་སྐོལ་གྱི་བག་མེད་ལུགས་འདིས་ལམ་བགྲོད་ལོང་མེད་པར་ཤི་མ་ཐག་ངན་སོང་དུ་འགྲོ་བར་ཕྱིན་ན་སོང། ཨ་ལེ། དང་པོ་ཐེམ་རྩ་དེ་ནས་གཡང་ག་ག་རེ་འདུག་དེ་ལྟ་དགོས་རེད། དེ་ཡིན་ད་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་ལ་དང་པོ་བསླབ་དགོས་ཡ་གི་རྒྱུ་མཚན་འདྲ་པོ་དེ་རེད་པ་ད།

ཁ་ཟས་འདོད་ལ་སྙིང་ཁམས་ཀྱིས་འཇུ་མི་ནུས་པ་དང་ཝ་དེ་མི་རོ་མཐོང་སྒང་ལ་ནི་ཅི་དང་པའི་ཁ་ཟ་འདོད་སྐྱེ། ཡིན་ན་ཡང་བློ་ཁོག་ཞེ་དྲག་མེད་ཡ་གི་ཝ་དེ་ཨ་ནི་མི་ཡི་བི་གའི་རོ་ལ་འཇུ་མ་ཐུབ་པ་བྱེད་བ་གི་ངོ་དེ་རེད། འཇུ་མི་ནུས་པ་ཐ་དད་པའི་ཁོར་ཁོར་ཁོར་ཁོར་ཁོར་དེ་དེ་བྱེད་ཀྱི་ཡོད་ས་རེད། འོ་སྐོལ་ཡང་སེམས་ཅན་གྱི་དོན་བྱ་བར་འདོད་ཀྱང། ཁོ་རང་སེམས་ཅན་ཐམས་ཅད་ཀྱི་དོན་བྱེད་ཀྱི་ཡིན་བསམ་པ་གཅིག་བསྡད་ཡོད་རེད་དེ། ཡིན་ནའི་ལག་ལེན་ལ་བབས་ཙ་ན། དོན་བྱེད་ས་གཅིག་སླེབས་ཡོང་དུས། སེམས་ཅན་ལ་དངོས་སུ་ཕན་ཐོགས་བཞིན་དུ་རང་གཅེས་འཛིན་གྱིས་ཕན་འདོགས་མི་ནུས། སོ་སོའི་གི་བི་གའི་སེམས་ཅན་ལ་བི་དངོས་སུ་ཕན་ཐོགས་དགོས་བསམ་པ་ཡིན་ན་ཡང་སོ་སོའི་རང་གཅེས་འཛིན་གྱི་དབང་དུ་སོང་པ་ཡིན་ཙང་རང་གཅེས་འཛིན་དེ་ཤུགས་ཆེན་པོ་ཆགས་ནས་ཨ་ནི་ཕན་འདོགས་མི་ནུས་ཟེར། འདུ་བ་དང་རང་རྩ་ཆེན་པོ་རང་བརྩིས་ནས། འདི་རེད་བརྒྱུད་ནས། སེམས་ཅན་གྱི་དོན་བྱ་བར་འདོད་ཀྱང་ཟེར་ད་འདི་ཚོ་དངོས་སུ་ཕན་འདོགས་དགོས་བསམ་ན་ཡང་རང་གཅེས་འཛིན་གྱིས་ཕན་འདོགས་མ་བཅུག། ཕན་འདོགས་མི་ནུས། བརྒྱུད་ནས་སེམས་ཅན་གྱི་དོན་བྱ་བར་འདོད་ན་ཡང་སྙིང་སྟོབས་ཀྱི་ལམ་ལ་རྩོལ་སྒྲུབ་བྱེད་མི་ནུས་པའོ། འདིས་མི་འོང་གསུངས། ད་བརྒྱུད་ནས་ཡང་སོ་སོ་གི་བའི་ལམ་རིམ་པ་ཅན་དུ་ཡར་བགྲོད་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ནས་སང་ད་སེམས་ཅན་ལ་ཕན་འདོགས་དགོས་བསམ་ཡང་དེ་ལ་སོ་སོ་ལ་སྙིང་སྟོབས་དང་རྩོལ་བ་དང་བརྩོན་འགྲུས་མེད་པ་བྱས་དེ་གི་ཕན་འདོགས་མི་འདོགས་ཁ་ཐུག་ཁ་ཐུག་ཁ་ཡོད་ལག་ཡོད་ཀྱི་སེམས་ཅན་ལ་ཅིག་སྦྱིན་པ་བཏང་དགོས་སར་སྦྱིན་པ་བཟོད་པ་བསྒོམ་དགོས་སར་བཟོད་པ་བསྒོམ་པའི་ཁ་ཐུག་ལ་ནི་རང་གཅེས་འཛིན་བྱས་ནས་སོ་སོ་གལ་ཆེན་པོ་ཤ་སྟག་བྱས་ནས་མི་གཡུག་བཞག་དགོས་པ་ད་ཨ་ནི་དངོས་དང་བརྒྱུད་གང་ནས་སེམས་ཅན་ལ་ཕན་འདོགས་མེད་པ།

དེ་བྱེད་སྒང་ལ་བུ་མོ་མི་བྱེད་པར་བྱས་ནས་རྒྱབ་ཏུ་ཁུར་ཏེ་བྲོས་པས། དེར་ཉལ་མཚམས་ནག་འོག་བུ་བཅོལ་ནས་ཤིང་ལ་འཛགས་པས་བུ་མོའི་སྐེ་ལ་འཁྲིལ་བའི་ཤིང་ཁར་ཐོན། བུ་ཤུལ་དུ་ལུས་པ་ཡིན་གྱི། འོ་དེ་འདྲའི་གི་ལོ་རྒྱུས་ཅིག་བྱུང་བར་གདའ། རྩ་ཆད་དེ་བདུན་ལ་ཁི་ཁ་བྱས། ཉེན་ཁ་ཐུག་པའི་སྒང་ལ་མར་གཡུག་བཞག། ལས་པ་རེད་འོ་ཡིན་གྱི། དེ་བཞིན་དུ་འོ་ཁོ་ལ་ཡང། དང་པོ་སེམས་ཅན་གྱི་དོན་བྱ་བའི་བློ་གཅིག་གི་ཡོད་པ་དེ། སོ་སོ་ལ་བས་སེམས་ཅན་གྱི་དོན་དག་བྱེད་དགོས་བསམ་པའི་བློ།

ཐེམ་པའི་འགྲམ་ན་ཡོད་པའི་མེ་དོང་ལ་མ་བརྟགས་པར་ཐག་རིང་པོའི་ས་ལམ་རྩད་བཅད་པ་བཞིན་སངས་རྒྱས་ཀྱི་ས་དང་སྔགས་སོགས་ལམ་མཐོན་པོའི་རྩད་གཅོད་བྱེད་བྱས་ནས། འདི་སྣང་གི་ཞེན་པ་མ་མཐོང་ཞིང་དེའི་འཆིང་བ་མ་གྲོལ་བ་ནི་དེ་དང་འདྲའོ། ད་དངོས་གནས་ཀྱི་དཔེ་དོན་སྦྱར་ཡ་གཙོ་བོ་དེ་འདི་ཡིན་པ་འདྲ། རོ་དང་སངས་རྒྱས་ཀྱི་ས། འོ་ད་ས་ལམ་རིམ་པ། སྔགས་སོགས་རོ་ད། འོ་ད་དེ་ཚོའི་བི་གི་རྩད་གཅོད་བྱེད་བྱེད། ཁ་ཐུག་ཁོ་རང་དངོས་གནས་ཀྱི་བི་གའི་ཚེ་འདི་གི་ཞེན་པ་མཐོང་དགོས་ཡ་དེ་མ་མཐོང་ཞེན་པ་བྱས། འདི་སྣང་གི་ཞེན་པ་མ་མཐོང་ཞིང་དེ་ཡི་འཆིང་བ་མ་གྲོལ་བ་ནི་དེ་དང་འདྲ། དེ་ལྟ་བུའི་ཉེས་དམིགས་དེ་ཡང་འཆི་བ་མ་དྲན་པའི་ཉེས་དམིགས་སོ་ད་སྐྱོན་མང་པོ་ཅིག་མར་གསུངས་སོང་ཨ། ཨོ་དེ་ཚོ་ག་རེ་རེད་ཟེར་ན་འཆི་བ་མ་དྲན་པའི་ཉེས་དམིགས་རེད། ད་དེ།

གང་ཅི་བེ་གེ་ཐང་ཆད་ཆོག་ཆོག་ཅིག། དགེ་སྦྱོར་གྱི་ཐོག་ལ་འོ་དེ་རེད། འོ་དེ་ག་རེ་ཟེར་ན། བརྩོན་འགྲུས་ཆེན་པོ་མི་འབྱུང་བ་ནི་འཆི་བ་མི་རྟག་པ་མ་དྲན་པའི་སྐྱོན་ཡིན། འཆི་བ་མི་རྟག་པ་དྲན་ན་ད། པུས་མོ་ན་ས་དང་སྐེད་པ་ན་ས་དང་དེ། རེད་པ་ད་གཅིག་གཉིད་ཁུག་ས་དེ་ཚོ་མེད་པ་རེད། རེད་པ་ད་འཆི་བ་མི་རྟག་པ་དེ་དྲན་ཡོང་དུས་འཆི་བ་མི་རྟག་པ་མ་དྲན་པའི་སྐྱོན་ཏེ། དགེ་བཤེས་ཁ་རག་པས་མི་རྟག་པ་དྲན་ཏེ། སྒྲུབ་ཁང་སྒོ་འགྲམ་གྱི་ཚེར་མའང་གཅོད་ལོང་མ་བྱུང་བ།

དེ་ཚོ་མངོན་སུམ་གྱིས་མཐོང་ཡ་ཡོད་རེད། ཕྱིས་རགས་པའི་མི་རྟག་པ། ཕྲ་བའི་མི་རྟག་པ་དེ་རྟགས་ལ་བརྟེན་ནས་མ་གཏོགས་མངོན་སུམ་མཐོང་ཡ་མེད་བ། དབང་པོའི་མངོན་སུམ་གྱིས་མཐོང་ཡ་མེད་བ། འོ་དེ། ང་ཚོས་གཟིགས་བར་བ་དག་སོ་སོ་སྐྱེ་བོ་འགས། འདི་ནི་དགེ་བཤེས་ཁ་རག་པས་མི་རྟག་པ་དྲན་ཏེ་སྒྲུབ་ཁང་སྒོ་འགྲམ་གྱི་ཚེར་མའང་གཅོད་ལོང་མ་བྱུང་བ་དང། མི་ལས་རས་གོས་དང། ཨ་ནི་རྩམ་སྒྱེ་སོགས། མནབས་ནས། རྗེས་སུ་ཚལ་པར་གྱུར་ཀྱང་འཚེམ་ལོང་མ་བྱུང་བར། ད་རྗེ་བཙུན་མི་ལ་རས་པས་སྒོམ་བསྐྱོན་ནས་དཔེ་འཆི་བ་མི་རྟག་པ་གིས་བསྐུལ་ནས་སྒོམ་བསྐྱོན་ནས་རེད་པ་ད། ཨཱ་ནི། བེ་གེ་ཁོ་རང་གི་སྲིང་མོ་དེ་གིས་ཨུ་ཚུགས་བྱས་ནས། ད་འདི་འདྲའི་དམར་ཧྲང་བ་མ་བཞུགས། ཨཱ་ནི་འདི་གོན་རོགས་བྱས་ཟེར་སྣམ་བུ་དེ་ཚོ་ཁོ་རང་གི་འཁྱེར་ཡོང་ཨུ་ཚུགས་བྱས་ནས་ཡར་ཕུལ་ནས་རེད་པ་ད། ཨཱ་ནི་དེ་འཚེམ་ལོང་མ་བྱུང་བར་བྱས་དེ་ག་རང་ཚོས་གོན་བསྡད་ནས་རེད་པ་ད་འཚེམ་ལོང་མ་བྱུང་བར། ཨཱ་ནི་རྩམ་ཁུག་དེ་ཚོ་ཡར་མཆོད། རེད་པ་ད་གོས་གང་གོན། དེ་ནས་འོ་འདྲ་བྱས་ནས། བཙེམས་ན་ཡང་དུས་ཚོད་དེ་འཕྲོ་བརླག་རེད་པ་ད་དུས་ཚོད་འཕྲོ་བརླག་བྱས་ནས་བསམ་བློ་བཏང་ཡ་འོ་དེ་རེད། རྩམ་སྒྱེ་སོགས་མནབས་ནས་རྗེས་སུ་ཚལ་པར་གྱུར་ཀྱང་འཚེམ་ལོང་མ་བྱུང་བར་དགེ་སྦྱོར་མཛད་པ་བཞིན་དུ་ཟེར་འོ་དེ་རེད། དེ་ནས། རང་རེས་ཀྱང་མི་རྟག་པ་དྲན་ན། ལས་ཀ་གཞན་ལ་མི་བརྩོན་པར་དགེ་སྦྱོར་ལ་རྟག་ཏུ་བརྩོན་ཞིང། འཇུག་རེས་བཞིན་ཞུམ་པ་མེད་པའི་སྤྲོ་སིང་སིང་བ་འབྱུང་ཟེར་བ་དེ་འདྲ་ཅིག་ཡོང་བ་རེད། དགེ་སྦྱོར་བྱེད་པའི་ཁ་ཐུག་ལ་ཞུམ་པ་མེད་པ་བེ་གེ་སྤྲོ་སིང་སིང་བ་འདྲ་བོ་ཞིག་མི་རྟག་པ་དྲན་པ་ཡིན་ནའང་དེ་རེད། ད་དེ་ཚོ་འོ་དེ་བཞི་པ་དེ་སྒྲུབ་པ་ལ་ནན་ཏན་དུ་མི་བྱེད་པས་ནན་ཏན་དང་བྲལ་བའི་ཉེས་དམིགས་དེ་རེད། ད་ལྔ་པ་ཉེས་དམིགས་ལྔ་པ་དེ་རེད། འཆི་བ་མ་དྲན་ན་རང་ཉིད་མ་རུངས་པར་བྱེད་པའི་ཉེས་དམིགས།

འོ་ད་སོ་སོའི་བེ་གེ་ཅིག་དགའ་ས་ཡིན་ཡག་ས་ཡིན་ཟེར་ག་ཤེད་དེ་ལ་ཕར་འདོད་ཆགས་རེད་པ་ཅིག་ཆགས། འོ་ད་སོ་སོ་ཡང་ལས་ཀ་བར་ཆད་བཏང་གིན་གནོད་པ་བྱེད་མཁན་ཡོང་གི་རེད་ཅིག་ལས་ཡོང་དུས་གནོད་པ་བྱེད་མཁན་དེ་ཚོ་ལ་ད་སོ་སོ་ལ་བེ་གེ་གནོད་མཁན་ཡིན་དགྲ་འདྲ་བོ་ཅིག་ཡིན་བསམ་ནས་བས་དེ་ལ་ཕར་སྡང། ཨ་ནི་རེད་པ་ད་ཨ་ནི་གནས་ལུགས་བེ་གེ་གནས་ལུགས་ལ་ཕར་རྨོངས་རྨོངས་པ་མ་རིག་པས་རེད་པ་ད་ཇི་ལྟར་མ་རིག་པ་ལ་དཔེར་དེ་ཁོ་ན་ཉིད་ལ་རྨོངས་པའི་མ་རིག་པ་ལས་འབྲས་ལ་རྨོངས་པའི་མ་རིག་པ་སོགས་ཡོད་རེད་པ་ད་འོ་དེས་ད་ཕར་རྨོངས་གང་ལ་རྨོངས་ཕྱོགས་རིས་བརྒྱབ། དེ་ནས་ཕན་གནོད་སོགས་བྱེད་པ་ལ་ཆགས་སྡང་རྨོངས་གསུམ་སྐྱེ། དེའི་རྐྱེན་གྱིས་ནི་གཞན་ལ་འཐབ་རྩོད་དང། འོ་ད་ཆགས་སྡང་རྨོངས་གསུམ་རེད་འགོང་པོ་གསུམ་པོ། འོ་ད་འགོང་པོ་གསུམ་པོ་འདྲ་བ་གཅིག་རེད། འོ་ད་འགོང་པོ་གསུམ་པོ་དེ་ནི་ཆགས་སྡང་རྨོངས་གསུམ་དེ་སོ་སོའི་རྒྱུད་ལ་སྐྱེ་ཚར་ནས། ད་དེ་གིས་དེ་ནས། སོ་སོ་གི་བི་གས་ད་རྒྱུད་ལ་པའི་སྙིང་ལ་བི་གས་ཆགས་སྡང་རྨོངས་གསུམ་གི་རྫོང་འདྲ་བོ་བཅས་ནས་བི་དམག་སྒར་འདྲ་བོ་དེ་སོ་སོའི་སྙིང་ག་དུ་དེ་ཆགས་སྡང་རྨོངས་གསུམ་དམག་དཔོན་གསུམ་ཡོད་རེད་པ་ད་དམག་དཔོན་ཆེ་ཤོས་གསུམ་དེ་རེད་པ་ད་འོ་དེ་གསུམ་གི་བི་གས་རྫོང་བི་དམག་གི་དམག་སྒར་འདྲ་བོ་བརྒྱབ་སོ་སོའི་སྙིང་ག་ལ་བ་བཅས་ལྷོད་ལྷོད་བྱས་ནས་བི་གས་ཆགས་གཞི་བཏིང་ད་དེའི་རྐྱེན་གི་དེ་ནས་གཞན་ལ་བ་འཐབ་མི་དེ་ཆགས་སྡང་རྨོངས་གསུམ་གི།

དེ་ནས་རྩོད། གཞན་གྱིས་མ་རུངས་པར་སྨྲ་བའི་གཞིར་གྱུར་པ། དེ་ནས་སོ་སོར་ཚུར་པའི་མི་ཁ་དང། གནོད་པ་བྱས། དེ་ནས་ཕར་ཕྱོགས་ཀྱི་ཆགས་སྡང་རྨོངས་གསུམ་ཡང་དམག་དཔོན་གསུམ་ཡོད་རེད་པ། ཚུར་ཕྱོགས་ཀྱི་དམག་དཔོན་གསུམ་དེ་ཚོ་དང་འགྲན་བསྡུར་བྱས་ཕར་ཚུར། དེའི་བར་མཚམས་ལ་དེ་ལ་དེ་སོ་སོ་མ་རུངས་པ་ཆགས། རེད་པ་ད་སོ་སོ་དེའི་བར་མཚམས་ལ་དེ་ལ་དེ་མྱང་དགོས་ཡ་བྱས་ནས། ཆགས་སྡང་འོ་དེ་རེད་ད། དེའི་རྐྱེན་གྱིས་གཞན་ལ་འཐབ་པ་རྩོད་པ་གཞན་གྱིས་མ་རུངས་པ་སྨྲ་བའི་གཞི་རུ་གྱུར་པ་སོགས་དེ་ཐ་ན་མགོའི་རྨ་ཚུན་གྱི་མགོ་ལ་རྨ་དག་བྱས་ད་དགྲ་བོ་དང་སོ་སོ། ཡིན་ཡང་དེ་ནི་སོ་སོའི་རྒྱུད་ཀྱི་དུག་གསུམ་ཉོན་མོངས་གསུམ་གྱི་དམག་དཔོན་གསུམ་གྱིས་བྱས་པ་རེད་བ་ད། བྱས་ནས་རྨ་དག་རག་ས་དེ་སོ་སོའི་མགོ་ལ་རག་རྒྱུ་རེད་བ་ད། འདོད་ཆགས་ཀྱི་མགོ་ལ་གཞུ་ཡ་བྱས་ཡོད་མ་རེད་བ་ད། མ་དགོས་པའི་རྫོང་ཕུག་ཕུག་དེ་ཧ་མ་གོ་ཞིག་འཛུལ་དེ་ཡོད་རེད་དམག་དཔོན་གསུམ་དེས།

ངན་སོང་ནང་ལ་ཁྲིད། ཨོ་ད། རེད་བ་ད། ཨོ་ད་བདེ་འགྲོ་ལ་ཡིན་ནའི་པའི་སྡུག་བསྔལ་མྱང་བཅུག། མཐོ་སྲིད་པའི་རྩེ་མོ་དམའ་དམྱལ་ཁམས་བཅོ་བརྒྱད་ཀྱི་བར་དུ་འཁོར་འཁོར་འཁོར་འཁོར་འཁོར་བཅུག་ནས་ཨོ་ད། དུག་གསུམ་པའི་དམག་དཔོན་གསུམ་པོ་འདི་གིས། ཨོ་དེ་རེད། བྱས་ཙང་དེ་ག་རེ། འཆི་བ་མི་རྟག་པ་མ་དྲན་ན་ད། དེ་ཡོང་གི་ཡོད་ད། འཆི་བ་མི་རྟག་པ་ད། འཆི་བ་མི་རྟག་པ་ད་ཡག་པོ་ཅིག་དྲན་རོགས་བྱས་ན། ཨ་ནི་ཆོས། བི་གས། སྒྲུབ་པ་ལ་བའི་བརྩོན་འགྲུས་ཡག་པོ་ཅིག་བྱས། དེ་བྱས་ནས་བི་གས། ཨ་ནི་དུག་གསུམ་ཉོན་མོངས་དེ་ལ་གནོད་པ་ཅིག་ཡོང་གི་ཡོད་རེད། དུག་གསུམ་ཉོན་མོངས་ལ་གནོད་ཡོང་བ་ཅིག་འཆི་བ་མི་རྟག་པ་དྲན་ན་འཆི་བ་མི་རྟག་པ་མ་དྲན་ན་དུག་གསུམ་ཉོན་མོངས་དེ། དུག་གསུམ་ཉོན་མོངས་གསུམ་པོ་དེ་བེད་སྐྱིད་ཉལ་བྱས་ནས་ལྷོད་ལྷོད་བྱས་ནས་ད་ལྟ་འགྲིག་སོང་བས་ང་ཚོས་བེད་ར་བ་ད་ལ་བེད་གནོད་ཡ་དྲག་པོ་དེ་དེ་བྱེད་མཁན་ཁྱོན་ནས་ཡོང་གི་མ་རེད་བསམ་སྟངས་དེ་ཅིག་རེད། གཞན་གྱིས་མ་རུངས་པ་སྨྲ་བའི་གཞིར་གྱུར་པ་སོགས་ཐ་ན་མགོའི་རྨ་ཚུན་ཆད་ཀྱི་བདག་ཉིད་མ་རུངས་པ་བྱས་པ་སོགས་འདི་ཕྱི་ཀུན་ཏུ་ཕུང་བར་བྱེད་དོ་ཟེར་བ་དེ་རེད། བདག་ཉིད་མ་རུངས་པར་བྱེད་པའི་ཉེས་དམིགས་རེ་བ། ད་དྲུག་པའི་དྲུག་པ་དེ་རེད་འཆི་བ་མ་དྲན་པའི་ཉེས་དམིགས་དྲུག་པ། དྲུག་པ་དེ་ནི་འཆི་ཁར་འགྱོད་བཞིན་དུ་འཆི་དགོས་པའི་ཉེས་དམིགས་ཟེར། ད་ཚེ་འདིའི་དོན་དག་བྱེད་བྱེད་བྱེད་བྱས་ནས་ད་ཐུབ་པ་དང་ཨ་ནི་འཆི་བ་མ་དྲན་ན། དེ་ནི་ཆོས་ཆོས་ཀྱི་གཟུགས་བརྙན་ཙམ་བྱས་པའང། ཚེ་འདིའི་དོན་གཉེར་དང་འདྲེས་ནས། ཆོས་ཅིག་བྱེད་ཁ་བྱས་པ་ཡིན་ན་ཡང་རེ་བ། ཨ་ནི་དཔེར་ཚེ་འདི་གི་དོན་དག་དང་ཕར་འདྲེས། དོན་གཉེར་དང་འདྲེས་ནས་ཆོས་མ་གྲུབ་པར་འཆི་བ་ཞེས་པའི་དགྲ་དེ་ཉིན་གཅིག་གློ་བུར་དུ་བྱུང་བ་ན། ད་གང་ཟག་གཅིག་ལ་གློ་བུར་ཡོང་གི་རེད་པ་ད། ད་འཆི་རན་སོང་ཟེར་བྱས་ད་ཁོ་འཆི་གི་འདུག་ཟེར་བྱས་གློ་བུར་དུ་ཡོང་གི་རེད། དེ་མ་གཏོགས་སྔ་སེ་སེ་ནས་བོད་ཀྱི་ལན་ཕུལ་མཁན་སུ་གང་ཡོད་མ་རེད་རེད་པ་ད། འདི་ནས་ལན་ཕུལ་མཁན་ཡོད་མ་རེད། འོ་ད་འཆི་བའི་སྒང་ལ་སོ་སོ་མ་འགྲོ་བྱེད་ས་ཡོད་མ་རེད་རེད་པ་ད། ང་ལན་འབྱོར་མ་སོང། ད་ཏོག་ཙམ་ང་ཁོམ་གི་མེད་ཟེར་ས་ཡོད་མ་རེད་རླུང་སྟོན་ས་ཡོད་མ་རེད་རྣམ་འགྱུར་སྟོན་ས་ཡོད་མ་རེད་འཆི་ཉིན་ག་དེ་རེད་པ་ད་ཨོ་དེ་རེད། འཆི་བ་ཞེས་པའི་དགྲ་དེ་ཉིན་གཅིག་གློ་བུར་དུ་བྱུང་བ་ན་སྔར་དོན་དུ་གཉེར་གཉེར་བའི་ཐོབ་གོ་ས་རྒྱུ་ནོར་སོགས་གང་གིས་ཀྱང་མི་ཕན་པ་མཐོང་ཞིང། ད་ལྟས་གང་ག་བ་ཆེ་ག་ད་སོ་སོའི་དཔེ་གལ་དཀའ་ལས་རྒྱབ་རྒྱབ་རྒྱབ་དཔེ་གལ་ཐོབ་ཆེན་པོ་བཟོ་ཡ་པའི་ཐོབ་གོ་ས་འདྲ་བོ་ཅིག་རེད་པ་ད་ཡུལ་གྱི་དཔེ་གལ་ཅིག་བློན་པོ།

སྦྱིན་པ་རེ་དང་ཕྱག་མཆོད་འབུལ་རེ་བྱས། ཀུན་སློང་དཔེ་གི་ཡག་པོ་གི་རེ་བ་དང། བྱང་ཆུབ་ཀྱི་སེམས་ཀྱིས་ཟིན་ནས་དཔེ་གི་ཡག་པོ་བྱས་པ་ཡིན་ན་ནི་དགེ་རྩ་གཅིག་རེད། ཆོས་གཅིག་རེ་བ་དང། དེ་འདྲའི་མིན་པ་ཚེ་འདི་ལ་རང་ཞེན་ནས། འོ་ད་ཨ་ནི། ལྟོ་གོས་གཏམ་གསུམ་པའི་ལུང་པ་གང་འདྲ་པོ་ཅིག་སུ་སོ་སོ་ལ་ཡོད་པ་ཡིན་ན་ཡང་ཤི་བའི་སྒང་ན་བཞག་རྒྱུ་རེད། ཕན་ག་གེ་ཡོད་མ་རེད། རྒྱུ་ནོར་སོགས་གང་གིས་ཀྱང་མི་ཕན་པ་མཐོང་ཞིང་ཟེར། ཕན་ངེས་པའི་ལྷ་ཆོས་ནི་མ་བྱུང་ཟེར། ད་ཕན་ཡ་དེ་ནི་ལྷ་ཆོས་རེད།

ད་འདོད་ཆོས་དཔེ་གི་ཅིག་ཨམ་ཆོག་ནང་གོ་མ་མྱོང་བ་འདྲ་བ་དང་ཆོས་ཀྱི་གནས་ལུགས་འདྲ་བ་དང་ཅིག་སྐྱེ་བ་ཕྱི་མ་ཟེར་ཡ་ཅིག་ཡོད་བ་འདྲ་བ་ཞེ་དྲག་ཧ་མ་གོ་ཟེར་བ་རེད་ཅིག་གནས་ཚུལ་གོ་མ་མ་གོ་ཟེར་བ་རེད་ཅིག་གནས་ཚུལ་གོ་མ་མྱོང་བ་དེ་ཡིན་ན་ད་འདོད་ཨ་ནི་དཔེ་གི་འགྱོད་པ་སྐྱེ་ཡ་ཡོང་གི་ཡོད་རེད་ད་ཚེ་འདིར་མ་གཏོགས་བསམ་བློ་བཏང་ཡ་ཡོད་མ་རེད་བ་ཚེ་འདི་ལ་མ་གཏོགས་བསམ་བློ་བཏང་མེད་ཡིན་ཚེ་ཚེ་འདི་ནས་རྫོགས་ཚར་རེད་བ་ད།

མི་ཚེ་མི་འཆོལ་བ་འདྲ་པོ་དེ་འདྲའི་ཡོང་གི་ཡོད་རེད། རེད་པ་ད། མི་ཚེ་མི་འཆོལ་ཡ་འདྲ་པོ་ཅིག་ཨ་འདི་དེ་འདྲས་རེད། འང་ད་དེ་ནི། ཕན་ངེས་པའི་ལྷ་ཆོས་ནི་མ་བྱུང་བར་ཤེས་ནས་འགྱོད་པ་ཤིན་ཏུ་མི་བཟོད་པ་སྐྱེས་ཀྱང་དེ་དུས་རང་སྡུག་བསྔལ་ལས་འཕྱིས་ཟིན་པ་ཡིན་ཏེ། ད་དེ། བྱས་ཟིན་པ་འདྲ་བོ་རེད་གཟུགས་བདག་བྱས་ཟིན་པ་རེད། སོ་སོ་བི་ག་ཐང་ཐང་ཡོད་པའི་སྒང་ལ་ཆོས་ཡག་པོ་མ་བྱས་ཨ་ནི་ཤི་ཁ་ལ་ཁ་ལ་ཆོས་ཅིག་དྲན་ཡ་འདི་ག་ལ་ཨ་ནི་ཆོས་བྱེད་ལོང་དེ་ཡོད་མ་རེད་པ་ཡིན་ན་དྲན་པ་དེ་ད་ཡག་པོ་རེད་ཅིག་ཤི་ཁ་ལ་ཁ་ལ་ལྕམ་དྲུ་ར་ཆེ་བླ་མར་དྲན་ན་གཟུགས་བདག་བླ་མའི་བླ་མ་དྲན་པ་ཡིན་ན་འཕོ་བ་དེ་ལས་ལྷག་པ་མེད།

ཚ་བའི་ནད་ཀྱིས་ཐེབས་ཏེ། འཆི་བར་ཤེས་ནས་འགྱོད་ཚིག་སྨྲས་པ་དང་འདྲ། སྨོན་འགྲོ་ཆོས་གྲགས་ཟེར་མཁན་དེ་ཞེ་དྲག་གི་མི་འཇོན་པོ་ལུང་པ་དེ་ལ་སྐད་གྲགས་ཆེན་པོ་ཞེ་པོ་ཡོད་མཁན་ཅིག་རེད། དཔོན་པོ་གཅིག། སྨོན་འགྲོ་ཆོས་གྲགས་ཟེར་ཅིག་སྒང་ག་ལོག་གི། བཀའ་འདྲི་ཞུ་ས་ཅིག། འཇིག་རྟེན་གྱི་ལས་ཀ་ད་སྒང་ག་ལོག་གི་བི་གའི། དྲི་ས་བི་བློ་དྲི་ས་འདྲ་པོ་ཅིག་རེད་ད། ཅིག་མ་ཤེས་ན། འོ་སྨོན་འགྲོ་སྨོན་འགྲོ་ཆོས་གྲགས་ལ་དྲིས་ན།

ཨ་ནི་འགྱོད་ཚིག་སྨྲས་པ་རེད་ད། ད་འགྱོད་པ་ཅན་ནི་དཔེ་བསགས་སོང། ཨོ་ད། ཨ་ནི་སོ་སོའི་བི་གའི་གཟུགས་པོ་ཐང་ཐང་ཡིན་པའི་ཁ་ཐུག་ལ་ནི་ཆོས་དགའ་བ་བྱེད་རྒྱུ་བྱུང་མ་སོང། ཨོ་ནི་ཅི་ནི་མི་ལ་ཕར་དེ་འདྲ་བྱེད་མ་བྱེད་ཟེར་ལབ་མཁན་དེ་རེད་པ་ད། བྱས་ཙང། ཨ་ནི་དེ། དེ་རེད། འཆི་བར་ཤེས་ནས་འགྱོད་ཚིག་སྨྲས་པ་དང་འདྲ། ཚེ་འདི་རང་ལ་མགོ་འཁོར་བ་རེད་པ་ད། མི་གང་གང་ཚེ་འདི་རང་ལ་བར་བྲི། བ་དང། བྲི། སོ་སོའི་ཚེ་འདི་ལྟོ་གོས་གཏམ་གསུམ་རང་ལ་མགོ་འཁོར། ཨ་ནི་ཤི་ཁ་ལ་ཁ་ལ་བེ་གའི་འགྱོད་པ་བྱེད་དགོས་ཡ་དེ་ཆགས་རེད། འཆི་བར་ཤེས་ནས་འགྱོད་ཚིག་སྨྲས་པ་དང་འདྲ། ཀ་མ་པས། ད་ལྟ་འཆི་བས་འཇིགས་པ་ཞིག་དགོས་ཟེར། ད་ལྟ་བེ་འཆི་ཡ་ལ་བེ་ཞེད་སྣང་ཡིན། སེམས་ནང། འཇིགས་པ། ཡོད་ན་དེ་ཡག་རེད། འཆི་ཁ་ལ་ཁ་ལ་མི་འཚེར་བ་ཞིག་དགོས་ཟེར། འོ་དེ་རེད། འཆི་ག་ལ་ག་ལ། འཆི་ཡག་ལ་བི་གའི་ཞེད་སྣང་མེད་མཁན་ཅིག་བྱེད་དགོས་རེད་ད་ལྟ་འཆི་ཡག་ལ་ཞེད་པ་གཅིག་དགོས་ཀྱི་རེད། འཆི་ཁར་མི་འཚེར་བ་ཞིག་དགོས་པ་ལ་འོ་སྐོལ་དེ་ལས་ལྡོག་ནས་ད་ལྟ་མི་འཇིགས་འཆི་ཁར་བྲང་ལ་སེན་མོ་འདེབས་གསུངས་པ་ལྟར། ད་ང་ཚོ་རེད་པ་ད་ད་ལྟ་འཆི་ཡག་ལ་འཇིགས་ཀྱི་ཡོད་མ་རེད་འཆི་བ་མི་རྟག་པ་མ་དྲན་པ་ཡིན་ཙང་ཧ་ལམ་གྱིས་ཅིག་ཤི་དགོས་ཀྱི་མེད་པའི་བཟོ་འདྲ་པོ་ཅིག་བྱས་རེད་པ་ད། ད་ཤི་ཁ་ལ་ཁ་ལ་དེ་འདྲས་ཀྱི་མི་དེ་ཤི་ཡོང་དུས་ཨ་ནི་ཞེད་སྣང་ཡོད་རེད།

ད་ལྟ་མི་འདི་རེད་འཆི་བ་མི་རྟག་པ་འདི་ལ་དང་པོ་འཇིགས་འཆི་ཁར་མི་འཇིགས་པ་ཞིག་དགོས་ཀྱང་རང་རེ་དེ་ལས་གོ་ལྡོག་སྟེ་ད་ལྟ་འཆི་བ་ཞིག་འོང་སྙམ་པ་ཙམ་ཡང་མེད་པར་བློ་བདེ་མོ་རུ་བསྡད་ནས་འཆི་ཁར་ཅི་དྲག་གང་དྲག་ལ་ཐུག། འཆི་ཁ་ལ་ཁ་ལ། འཆི་ཁ་ནི་ཕྱུག་པོ་གསེར་བང་བ་བརྒྱ་ཡོད་པ་དང་རྒྱལ་པོ་ཡུལ་ཁམས་ཐམས་ཅད་ཀྱི་བདག་པོའང་དེའི་དུས་སུ་ཕན་པའི་དོན་པོ་ཅུང་ཟད་ཀྱང་མེད་པའི་སྟོང་པ་ཁོ་ན་ཡིན། རང་རེ་ཡང་འཆི་ཁར་ཕན་ངེས་པའི་བློ་གདེང་འཆའ་ས་གཅིག་ཀྱང་མ་གྲུབ་པའི་ངང་ནས། གློ་བུར་དུ་འཆི་ནད་དྲག་པོས་ཟིན་པ་དེའི་ཚེ་ད་ལན་མ་ཤི་ཙམ་ཞིག་བྱུང་ན། ད་ནི་ཆོས་ངེས་པར་བྱེད་སྙམ་མོད་ཀྱང་དེའི་ཚེ་འཕྱིས་ཚར་བ་ཡིན་པས། ཟས་རང་ལག་ཏུ་ཡོད་པའི་ཚེ་ཟས་ཟ་རྒྱུ་མ་བྱུང་ན། ཁྱིས་ཁྱེར་བའི་ཚེ་ཟས་དེ་ཟ་བར་སེམས་ཀྱང་དེས་མི་ཕན་པ་དང་འདྲ་སྟེ། དེ་དག་ནི་ཉེས་དམིགས་དྲུག་གོ། ཟས་སོ་སོ་ཟ་ཆོག་ཆོག་དེ་བེ་མ་ཟ་བྱས།

ལེན་པའི་ཆེད་དུ་བསྐུལ་དགོས་ལ་ཡང་ནས་ཡང་དུ་ཁ་སང་སྔོན་མ་གཅིག་བསྐུལ་བས་ཕན་གི་མ་རེད་རེད་པ་དང་གཅིག་མཚམས་མཚམས་ལ་པིཀ་དལ་འབྱོར་པིཀ་ངོས་བཟུང་ཨོ་ཨ་ནི་དོན་ཆེ་བ་དང་རྙེད་པ་དཀའ་ཚུལ་དེ་ཚོ་བསམ་བློ་བཏང་ནས་བསྐུལ་བསྐུལ་ནས་དེ་ནས་རེད་པ་དང་ཨ་ནི་དལ་བའི་རྟེན་ལ་སྙིང་པོ་ལེན་ལེན་ཚུལ་དེ་དགོས་རེད་པ་སྙིང་པོ་ལེན་ཚུལ་དེ་ཇི་ལྟར་སྙིང་པོ་ལེན་ཚུལ་དེ་ལ་ཨ་ནི་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ། སྐྱེས་བུ་ཆེན་པོའི་ལམ་ལ་བློ་སྦྱང་ཡ་བྱེད། ད་དང་པོ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་ལ་བློ་སྦྱང་ཡ་འདི་རེད། བྱས་ཙང་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་ལ་བློ་སྦྱང་དགོས་ཡ་ག་རེ་རེད་ཟེར་ན་སོ་སོ་ཐེམ་རྩ་དེ་ལྟ་དགོས་གི་འདུག་སྒོ་ནས་མར་དོན་ཡོང་དུས་སྒོ་འགྲམ་དེ་ལ་གཡང་ཀ་འདུག་མི་འདུག་འགྲོ་ལམ་བདེ་པོ་འདུག་མི་འདུག་དེ་ལྟ་དགོས་རེད་མ་གཏོགས་དེ་ལ་འགྲོ་ལམ་བདེ་པོ་མེད་པ་གཅིག་གིས་དོང་ར་བ་བྲུས་བཞག་ཡོད་ན་རེད་པ་དང་དགོང་དག་ཉལ་བསྡད་ནས་ཕྱི་ལོགས་ལ་གཅིག་གིས་བསམ་ནག་བྱས་ནས་དོང་ར་ཞིག་བྲུས་བཞག་ཡོད་ན་ཨ་ནི་དེ་ལ་མ་བལྟ་བ་ཅི།

སོ་སོ་ཆོས་པ་བྱས་ནས་འགྲོ་ན་ཨ་ནི་ཕུགས་ནོར་བཅུ། བློ་ཕུགས་ཆོས་ལ་གཏད། ཆོས་ཕུགས་དེ་བགེགས་དེ་ནི་སྤྲང་ལ་གཏད། སྤྲང་ཕུགས་དེ་ཤི་ལ་གཏད། ཤི་ཕུགས་དེ་གྲོག་པོ་ཁོད་སྐམ་པོ་ལ་གཏད། གཏད་པ་བཞི་དེ་བྱས། དེ་བྱས་ས་སོང་ན་ཨ་ནི་གཏད་པ་བཞི་དེ་བྱས་ཡོང་དུས་རེད་པ་དང་ད། སོ་སོ་གི་གཉེན་ཉེ་ཚན་དགའ་ས་ཡག་ས་དང་ཅིག་མང་པོ་ཅིག་གིས་དེ་ནི་ད་དེ་འདྲའི་རང་བྱེད་རྒྱུ་ཡོད་མ་རེད། རེད་པ་དང་བས་སྤྲང་གོ་སྤྲང་འཁྱམས་བྱས་སྨྱོན་པ་གི་བཟོ་འདྲ་བྱས་ན་ང་ཚོས་ངོ་ཚ་གི་འདུག་ད་ཁྱེད་རང་དེ་འདྲའི་མ་བྱེད། རེད་པ་དང། ཡང་མེད་ན་གཅིག་གནས་གཅིག་ལ་བ། གཏན་འཇགས་ར་བ་གཅིག་སྡོད། ཨ་ནི་ངས་གཅིག་གི་རོགས་པ་བྱེད་དགོས། རོགས་རམ་བྱེད་དགོས། ཁང་པ་ར་བ་གཅིག་བཟོ་དགོས། རེད་པ་དང། ཨ་ནི་གཅིག་གཅིག་བྱེད་ཟེར་ད་སྙན་པོ་འདྲ་བ་བཤད་ཡོང་གི་རེད། ཨོ་དེ་དེ་བཤད་ཡོང་དུས་ད་གདོང་ཕར་ཕྱོགས་སློག་དགོས་རེད། ཕར་ཕྱོགས་སློག་ཧེ་རེད་པ་དང་ད་གདོང་ཕར་ཕྱོགས་སློག་ནས་ཨ་ནི་ཁྲེལ་མེད་བྱེད་དགོས་ཁྲེལ་མེད་བ། ཁྲེལ་མེད་ཟེར་བའི་དེ་ལ་སོ་སོ་ལ་མ་གཞི་ད་དེ་ཚོ་དྲིན་ཆེན་པོ་རེད་པ་དང་སོ་སོ་ལ་བེ་ཆོས་ཀྱི་དེ་ཚོ་འཚོ་བ་སྦྱར་མཁན་དང་སྦྱིན་བདག་དེ་ཚོ་བཀའ་དྲིན་ཆེན་པོ་རེད་པ་དང་རེད་དེ། བཀའ་དྲིན་དེ་བྱེད་ཀྱི་རེད་དེ་ལ་ཉན་རྒྱུ་ཡོད་མ་རེད་ཁྱེད་རང་དེ་འདྲའི་བློས་མ་བཏང་ཟེར་ཡ་དེ། བྱས་ཙང་དྲིན་དེ་ལ་བེ་ཉན་རྒྱུ་མེད་ཡིན་ད་ཁྲེལ་མེད་བྱེད་དགོས་རེད་ཁྲེལ་མེད་རྡོ་རྗེ་སྔོན་ལ་བཏང་ཁྲེལ་མེད་ཀྱི་རྡོ་རྗེ་དེ་བེ་སྔོན་ལ་བཏང་ན་མ་གཏོགས་ཡོང་གི་མ་རེད་ཁྲེལ་མེད་བྱས་ཁྲེལ་མེད་རྡོ་རྗེ།

ད་དེ་ནས་དེ་བྱས་ཚུལ་གམ་དེ་ནི། དུས་སུ་བྱས་ཡིན་འགྲོ་གམ་དེ་ནི། དེ་ཀའི། ཨ་ནི་བུད་སྙེགས་ཐོབ་གསུམ་ཟེར་དེ་ལེགས་རེ། ཨ་ནི་བུད་ཟེར་དེ་དེ་ནི་མི་གྲལ་ནས་བུད། འཇིག་རྟེན་པས་དེ་ནི་མི་གྲལ་ནས་བུད་ན། ཡག་པོ་རེད། ད་ལྟ་ང་ཚོ་མི་གྲལ་ནས་བུད་ཐུབ་ཀྱི་ཡོད་མ་རེད། དེ་ལ་བི་ཀ་མི་གྲལ་ནས་བུད་ཡག་གི་ཐབས་ཤེས་བྱས། རོ་ད་ཨོ་ད་དེ་མི་གྲལ་ནས་བུད། ཨོ་དོ་ད་བྱས་ནས་དེ་ནས་མི་གྲལ་ནས་བུད། མི་གྲལ་ནས་བུད་ནས་དེ་ནས་ཁྱི་གྲལ་ལ་སྙེགས། ད་སོ་སོ་ཟ་རྒྱུ་རེད་འཐུང་རྒྱུ་རེད་ག་རེ་ཡིན་ནའི་ག་སྐྱེས་པའི་བསམ་མནོ་བས་ཆགས་སེམས་འཛིན་སེམས་ག་གའི་མེད་པ་ཁ་ཐུག་ཁ་ཐུག་ཁོ་རང་ག་རེ་བྱུང་ནས་ཟ་ག་རེ་གོན་ནས་གོན་ག་པར་ཅིག་བསྡད་ནས་བསྡད།

ཡོངས་སོང་ན་འཆི་བ་མི་རྟག་པ་དེ་ག་དུས་ཡིན་ན་དྲན་དགོས་རེད། དེ་ཕན་ཡོན་གང་ལ་སླེབས་ཡོང་བ་རེད་ཐོག་ཐག་ཐོག་མར་གལ་ཆེ་བ་བར་དུ་གལ་ཆེ་བ་ཟེར། ཨོ་དེ་ཡིན་དུས་དེ་ནས། ཨ་ནི་སྒྲུབ་པ་ལ་ནན་ཏན་དང་བྲལ་བ། ཨ་ནི་འཆི་བ་མི་རྟག་པ་མ་དྲན་ན་དེ་ནི་འདི་རེད། ཨ་ནི་རང་མ་རུང་བར་བྱེད་པ། ཚེ་འདི་ལ་ཆགས་དུག་གསུམ་ཉོན་མོངས་ལ་བརྒལ། བློ་དྲག་པོ་སྐྱེ། སོ་སོ་གི་བརྒལ།

ང་སུ་བྱེད། གནངས་ཉིན་ཀ། སོག་ཞབས་བསྟན་འཛིན་གྲགས་པ་ལགས་བརྒྱུད་ནས་ཐེ་ཝན་གནས་བཞུགས། ཁོའུ་ཡུའུ་ཝན། ནང་མི་ནས་འདུས་ཚོགས་སུ་གསོལ་ཇ་འབྲས་སིལ་སྐུ་འགྱེད་བཅས་འབུལ་ལམ་ཞུ་ཆོག་པ་ཞུ། ཡང་དེ་ནས་གནངས་ཉིན་ཀ། བོད་ཟླ་བདུན། བོད་ཚེས་བདུན་ཉིན་ཨ་མ།